ཐོག་མར་སྒོ་ཚང་ཉི་རྒན་ལགས་ཁྱེད་རང་ད་རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤི་ཡ་དང་ཨོ་སི་ཏྲེ་ལི་ཡའི་ཁུལ་གྱི་བོད་མི་མང་སྤྱི་འཐུས་མི་ལ་ལངས་པ་ལ་འཚམས་འདྲི་ཞུ་ཡ་དང། ཨ་ནི་ཉི་རྒན་ལགས་ཁྱེད་རང་ད་སིད་ནི་ལ་བཞུགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ས་གནས་དེ་ལ་གནས་བཞུགས་ཀྱི་ད་བོད་མི་མང་ཆེ་བ་ཅིག་གིས་ཁྱེད་རང་ངོ་ཤེས་པ་དང་རྒྱུས་ཡོད་པ་རེད་བསམ་གྱི་འདུག་ད་དེ་མིན་གྱི་ཡང་ས་གནས་གཞན་གང་ལ་ཡོད་པའི་བོད་མི་ཚོ་ལ་ཁྱེད་རང་གིས་སོ་སོའི་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་བྱས་ད།
ཨོ། ལགས་སོ་ལགས་སོ། དང་པོ་དེ་ལ་ཨ་ནི་ད་ལྟ་ང་ཚོའི Australia གི SBS རླུང་འཕྲིན་ཁང་ལ་གསན་གཟིགས་གནང་མཁན་གྱི་བོད་རིགས་སྤུན་ཟླ་ཚང་མ་ལ་འཚམས་འདྲི་ཞུ་ཡ་ཡིན། དེ་དང་མཉམ་དུ་ཨ་ནི་པདྨ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། དེ་ནི་ད་ངའི་མིང་ཉི་རྒན་ཉི་རྒན་སྒོ་ཚང་རེད། ཨོ་དེ་འདྲ་ཡིན་ཙང་ད་སྤྱིར་བཏང་གི Australia ནང་ལ་ང་ཚོ་དེ་ཙམ་གྱི་བོད་པ་མང་པོ་ཡོད་མ་རེད། དེ་འདྲ་ཡིན་དུས་ད་ང་འདིར་སླེབས་ནས་ལོ་བཅུ་གསུམ་ཙམ་འགྲོ་གི་ཡོད་རེད་ཉིས་སྟོང་བདུན་ནས་སླེབས་པ་རེད་འདི་ནི་བར་དུ་ག་རེ་ཡིན་ན་ད་སིད་ནི་ཁུལ་དང་རྒྱལ་ཡོངས་ཀྱི་ས་གནས་ཚོགས་གཙོ་དེ་འདྲ་ད་ལས་ཀ་འདྲ་བོ་ག་ལ་གང་འཚམས་སོ་སོས་གང་ཐུབ་པ་མང་པོ་ཅིག་བྱས་བསྡད་པ་ཡིན་དུས་ན་ད་ས་གནས་གཞན་པ་ཡིན་ན་ཚོགས་ཆེན་རིམ་པ་རེད་ཨ་ནི་ག་ས་ག་ཅིག་ཕ་ཏི་ངོ་ཤེས་པ་འདྲ་བོ། མང་པོ་ཅིག་ངོ་ཤེས་ཀྱི་ཡོད་རེད། ཨོ་དེ་འདྲ་ཡིན་ཙང་ད་ད་ལྟ་བར་དུ་སོ་སོར། ད་ཡིན་ན་ད་དེ་རིང་འདིའི་རླུང་འཕྲིན་འདི་བརྒྱུད་ནས་ཡང་ཅིག་ངོ་མ་ཤེས་མཁན་དེ་འདྲ་ཡོད་པ་ཡིན་ན་བསྐྱར་དུ་རྗེས་མ་དྲི་བ་ཡང་དམིགས་བསལ་གྱི་ཅིག་དྲི་བ་དེ་འདྲ་ཡོད་ན། ཡང་ཕར་སྒེར་ཐོག་འབྲེལ་བ་བྱས་ན་མ་འགྲིག་པ་ཡོད་པ་མ་རེད་དེ་འདྲ་གི་ཤེས་འདོད་ཡོད་མཁན་ཡོད་ན་ཨོ་དེ་འདྲ་ཡིན་དུས། ད་ལྟའི་ཆ་ལ་ད་སིད་ནི། ན་བསྡད་ཡོད་རེད་ད་སིད་ནི་གི་ནང་ག་རེ་ཡིན་ན་ཅིག་ལས་རིམ་གི་ཐོག་ནས་མང་པོ་ཅིག་ལ་ད་གང་ལྟར་ད་ལྟ་བར་དུ་ཕལ་ཆེར་སྤྱི་ཚོགས་དྲ་ལམ་རེད་སྤྱིར་བཏང་གི་བརྒྱུད་ལམ་འདྲ་མིན་ནས་ཧ་གོ་ཡོད་ཚོད་རེད་བསམ་བསམ་ཅིག་དྲན་བསྡད་ཀྱི་ཡོད།
ཉི་རྒན་ལགས་ཁྱེད་རང་སིད་ནི་བོད་རིགས་མཐུན་ཚོགས་དང་ཨོ་སི་ཏྲེ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་གཉིས་ཀའི་ནང་ལོགས་ད་ཕྱག་ལས་གནང་མྱོང་འདུག་དེ་འདྲ་ཡིན་དུས་ཁྱེད་རང་སྒེར་གྱི་ཉམས་མྱོང་ལ་གཞིགས་ན་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ཡོད་པའི་བོད་མི་ཚོར་ཅིག་དཀའ་ངལ་ཆེ་ཤོས་ཅིག་ག་རེ་འཕྲད་ཀྱི་ཡོད་རེད། ཨ་ནི་དཀའ་ངལ་འདི་སེལ་ཐབས་ལ་ཁྱེད་རང་གིས་སོ་སོའི། འཆར་གཞི་ལག་བསྟར་ག་འདྲ་རེ་ཞིག་ཡོད་ན། ད་སྤྱིར་བཏང་གི་དཀའ་ངལ་ལབ་ན་དཀའ་ངལ་རིགས་མ་འདྲ་བ་ཅིག་ཡོད་རེད་སྤྱིར་གྱི་ང་རང་ཚོ་བོད་པ་ཡིན་པ་ལ་བོད་མི་རིགས་ཀྱི་འཐབ་རྩོད་འདིའི་ཐོག་ལ་ད་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཡོད་རེད་བ། དེ་འདྲ་ཡིན་དུས་ད་དེ་ལོ་རྒྱུས་རང་བཞིན་ཅན་གྱི་དེ་འདྲ་ཡིན་དུས་ད་ང་ཚོའི་ཁ་གཏད་དེ་རྒྱ་ནག་དམར་པོའི་གཞུང་དེ་ཆགས་བསྡད་ཡོད་རེད་དེའི་དཀའ་ངལ་འཐབ་རྩོད་འདིའི་ཐོག་ལ་ད་ང་ཚོ་ས་ཆ་ག་པར་ཡོད་པ་ཡིན་ན་སོ་སོ་གི་ད་དངོས་གནས་དྲང་གནས་ཀྱི་ལྷག་བསམ་རྣམ་དག་གི་ཐོག་ནས་སེམས་ཤུགས་མ་ཆག་པའི་ཐོག་ནས་གོམ་པ་མདུན་སྤོས་བྱེད་དགོས་པ་དེ་ཧ་ཅང་གནད་འགག་ཆེན་པོ་ཆགས་ཡོད་བ་རེད། དེ་འདྲ་ཡིན་དུས་ན་དེ་དཀའ་ངལ་ཟེར་ཡ་དེ་བོད་དོན་བདེན་མཐའ་མ་གསལ་བ་དེ་རེད་བ། བོད་དོན་བདེན་མཐའ་གསལ་སོང་ནས་ཉི་མ་ང་ཚོའི་ད་ལྟ་ཆབ་སྲིད་ཀྱི་འཐབ་རྩོད་དེ་དཀའ་ངལ་དེ་སེལ་འགྲོ་གི་ཡོད་བ་རེད། ཨོ་དེས་ན་དོན་དེ་དེའི་ཐོག་ལ་ད་ལྟ་བར་དུ་ད་སོ་སོ་བཙན་བྱོལ་ལ་སླེབས་པ་ནས་བཟུང་ན་ནས་ནམ་ཡང་ཡིན་ན་དེའི་ཐོག་ལ་ཅིག་གང་ཐུབ་ཀྱི་ཐོག་ནས་གོམ་པ་མདུན་སྤོས་བྱས་ནས་ཕྱིན་བསྡད་པའི་གང་ཟག་ཅིག་ཆགས་བསྡད་ཡོད་དེ་གཅིག་རེད་གཉིས་ནས་ད Australia ནང་ལ་ང་ཚོ་དེ་ཙམ་གི་བོད་པ་མང་པོ་ཡོད་མ་རེད་ད་ཡིན་པས་ན་ཡང་ཅིག་གང་ཟག་རེ་ཟུང་གི་ལས་དོན་ལས་ཀ་ལས་སྟངས་ཀྱི་ཐོག་ནས་ནི་ཅིག་འགྲིག་མ་འགྲིག་ཡོང་དགོས་རེད་ད་སྔ་མ་ཡིན་ན་ང་ཚོ་ཅིག་དཀའ་ངལ་ཅིག་བྱུང་བ་རེད་འདི་བ་ཉིས་སྟོང་བཅུ་གཉིས་བཅུ་གསུམ་བར་ལོ་དཀའ་ངལ་བྱུང་རེད་བོད་ཁང་ཟེར་བ་གནད་དོན་དེ་རེད་དེ་ད་ད་མི་རེ་ཟུང་གི་ཅིག་བསམ་བློ་མཐུན་མ་མཐུན་གི་ཐོག་ནས་ཡོད་རེད་ཡིན་པས་ན་ད་ལས་སྒང་ལ་བསྡད་ནས་ལས། ལས་ཀྱི་སྣེ་མོ་བ་དེ་ཚོས་དངོས་གནས་དྲང་གནས་ཀྱི་གཅིག་གིས་ཕྱོགས་སུ་མ་ལྷུང་བའི་ཐོག་ནས་ལས་དོན་མཛོད་ན་གཅིག་ནས་བླངས་ཐུབ་པ་ཡིན་ན་དཀའ་ངལ་དེ་རང་བཞིན་གྱིས་སེལ་འགྲོ་བ་གཅིག་རེད་བ། དེ་འདྲ་ཡིན་དུས་མ་འོངས་པ་ན་གཅིག་དཀའ་ངལ་ད་གཏན་གཏན་ཡོང་གི་རེད་ད་དཀའ་ངལ་དེ་ཚོ་གཅིག་ཁར་ལོག་རེད། གོ་སྐབས་ལ་བརྩིས་ནས་ཨ་ནི་དེའི་ཐོག་ལ་སྐབས་གསར་པའི་གནས་སྟངས་ཀྱི་ཐོག་ནས་སེལ་ཐབས་གནང་དགོས་བ་དེ་ང་ཚོ་ཚང་མ་ལོག་གི་འགན་ཡིན་དུས་ཙང་དཀའ་ངལ་དེ་ཙམ་གྱིས་གཅིག་སེལ་མ་ཐུབ་པའི་དཀའ་ངལ་དེ་འདྲ་ཞིག་ངས་ཡོད་ཅེས་པར་བསམ་གི་མི་འདུག།
ལགས་སེ། ཨ་ནི། ཉི་རྒན་ལགས་ཁྱེད་རང་གིས་ད་ད་ལྟ་འབོད་སྒྲ་དེ་སྲིད་ཇུས་གཅིག་དང་ལས་འགན་གཉིས་རེད་འདུག་དེ་འདྲ་ཡིན་དུས་ཁྱེད་རང་གིས་ད་སྲིད་ཇུས་གཅིག་དང་ལས་འགན་གཉིས་ལབ་ཡག་དེ་ག་རེ་ཡིན་པ་ང་ཚོའི་གསན་པ་པོ་རྣམས་ལ་འགྲེལ་བཤད་ཅིག་གནང་རོགས་བྱེད་ད། ཨོ་ལགས་སོ་ལགས་སོ་ཐུགས་རྗེ་གནང་ད་སྲིད་ཇུས་གཅིག་ཟེར་བ་དེ་ག་རེ་རེད་ཟེར་གི་ང་རང་ཚོ་ཨ་ནི་བཙན་བྱོལ་བ་ལ་སླེབས་པ་ནས་བཟུང་ཟེར་གི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི། བཀའ་སློབ་ལམ་སྟོན་གྱི་འོག་ནས་ང་རང་ཚོའི་གྱི་བོད་དོན་བདེན་མཐའ་གཅིག་གསལ་དགོས་ཡོད་པས་ན་བོད་ཀྱི་གནད་དོན་འདིའི་ཐོག་ལ་ཕན་ཚུན་སུ་ལ་ང་ཚོ་ཁ་གཏད་ཡིན་པས་ན་ཕར་ཚུར་གྲོས་མོལ་བྱས་ནས་ཞི་བའི་ཐབས་ལམ་གྱི་ཐོག་ནས་ཕྱིར་འགོ་བ་གནད་དོན་གཅིག་ཆགས་ཡོད་རེད་དེ་འདྲ་ཡིན་དུས་སྲིད་བྱུས་འདི་ག་རེ་དེའི་ཁར་ཚང་རྟགས་གཅིག་འདྲ་འདྲའི་ནང་མི་འདྲ་བའི་སྲིད་བྱུས་གཅིག་ཆགས་བསྡད་རེད་དེའི་སྲིད་བྱུས་དེ་ག་རེ་རེད་ལབ་ན་གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་དེ་རེད། གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་ཟེར་བ་དེ་བྱུང་རིམ་ལ་ཡར་གཅིག་གཅིག་བལྟས་ཡོང་པས་ན་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་དགུང་ལོ་བཅུ་དྲུག་གི་ཐོག་ལ་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་གནང་བའི་སྐབས་ལ། ཨ་ནི་དགོངས་པའི་སྟེང་ལ་སྤྱི་ནོར་གོང་ས་སྐྱབས་མགོན་བོད་ཀྱི་གནད་དོན་ཟེར་བ་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་གི་ལོ་དེའི་སྐབས་ལ། ཨ་ནི་བོད་ཀྱི་ས་མཚམས་ཁག་ལ་རྒྱ་ནག་གིས་བཙན་འཛུལ་བྱས་ནས་ཡར་བོད་ཀྱི་ས་ཆ་ལ་སླེབས་ཟིན་པའི་གནས་སྟངས་ཅིག་ཆགས་བསྡད་པ་རེད་དེ་འདྲ་ཡིན་དུས་ད་མ་འོངས་པ་ན་ང་ཚོས་ཅིག་དམག་དོན་རེད་དཔལ་འབྱོར་རེད་གང་གི་ཐད་ནས་མ་ཀྱང་ཡོང་གི་ཡོད་མ་རེད་དེ་མེད་དུས་ད་ཕལ་ཆེར་རྒྱ་ནག་མཉམ་པོ་བཀའ་མོལ་བྱས་ནས་ཞི་བའི་ཐབས་ལམ་གྱི་ཐོག་ནས་གྲོས་བསྡུར་བྱེད་དགོས་དེ་འདྲའི་གི་ཕལ་ཆེར་གསེར་ཁྲི་མངའ་གསོལ་ཞུས་ནས་ཉིན་མོ་ནས་དགོངས་པའི་སྟེང་ལ་དེ་འདྲའི་ཅིག་ཡོད་བསྡད་པ་ཅིག་རེད་དེ་འདྲ་ཡིན་དུས་ད་རིམ་པས་རིམ་པས་གང་ལྟར་དམར་པོའི་གཞུང་འདི་ཆིག་སྟོང་དགུ་བརྒྱ་དགུ་བཅུ་འདི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོ་བཙུགས་པ་ནས་བཟུང་ནི་ཡ་ང་སྙིང་རྗེ་མེད་པའི་ཐོག་ནས་ས་མཚམས་ཁག་ལ་བཙན་འཛུལ་བྱས་ཡོང་དུས་དཀའ་ངལ་རིམ་པ་མང་པོ་ཅིག་བརྒྱུད་ཡོད་རེད་དེ་འདྲ་ཡིན་དུས་ད་ངས་སྲིད་བྱུས་དེ་ག་རེ་ལབ་ན་བཙན་བྱོལ་གི་གང་ལྟར་སྤྱི་མོས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་ཀྱི་གཏན་འབེབས་གནང་བཞག་པའི་གཉིས་ཕན་དབུ་མའི་ལམ་ཟེར་བ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དངོས་གནས་དྲན་བསྐྱུར་མགོ་ཐོན་ནས་ད་སྔོན་གྱི་རྒན་རབས་པ་མང་པོ་ཞིག་གིས་ད། ཞིབ་འཇུག་ཧ་ཅང་གི་མཐར་ཕྱིན་པ་མང་པོ་གནང་ཡོད་རེད་བོད་ཕྱི་ནང་གཉིས་ནས་དེ་མི་ཚད་ང་ཚོས་ཅིག་འཛམ་བུ་གླིང་གི་ཨ་ནི་བོད་དོན་ཐོག་ལ་ཐུགས་སྣང་ཡོད་མཁན་དེ་འདྲ་ཡིན་དུས་དེ་ཡང་དག་པའི་སྲིད་བྱུས་དེ་ད་ལྟ་རྒྱུན་འཁྱོངས་བྱས་མ་ཐུབ་པ་ཡིན་ན་ང་ཚོས་བོད་དོན་བདེན་མཐའ་གསལ་ཡག་ཅིག་ལམ་ཁ་བཞག

བཀའ་ཁྲི་ལ་བརྟེན་ནས་དེ་རིང་གར་དང་ང་ཚོས་གི་ཅིག་ཁ་ལོག་ར་ང་རང་ཚོ་ཅིག་བོད་དོན་གི་ཐོག་ལ་ཡིན་པའི་ན་ཅིག་འཛམ་བུ་གླིང་སྡིངས་ཆ་ག་པར་ཡིན་ན་འདི་འདྲ་ཡིན་དུས་ང་ཚོས་གར་ལས་འགན་དང་པོ་དེ་གར་དེ་ཚིག་གི་ཕྱི་ལོགས་ན་ཡོད་མཁན་འདི་ཚོ་གི་ད་བཙན་བྱོལ་གི་བོད་རིགས་མི་མང་གི་གར་དེ་གཞིས་ལུས་རྒྱ་ཆེ་མི་མང་གི་མགྲིན་ཚབ་བྱེད་ཐུབ་ཡ་ཀྱི་ལས་འགན་དང་པོ་དེ་ཆགས་བསྡད་པ་རེད་ས་ཆ་ག་པར་ཕྱིན་པ་ཡིན་ན་བོད་ནང་གི་ཨ་ནི་ལྷག་བསམ་ཅན་གི་གཞིས་ལུས་རྒྱ་ཆེ་མི་མང་གི་ཅིག་ཐོབ་ཐང་རེད་རང་དབང་རེད་ད་འདི་འདྲ་གི་རིགས་དེ་གང་ལྟར་ཅིག་བཤད་ཡག་གི་གོ་སྐབས་དེ་འདྲ་མང་པོ་ཡོད་མ་རེད་པ་གོ་སྐབས་མེད་ཙང་ང་ཚོས་ཁོང་ཚོ་གི་མགྲིན་ཚབ་བྱས་ནས་ད་ཁོང་ཚོ་གི་དཀའ་སྡུག་དེ་ཐོག་ལ་ད་རིམ་པས་བཤད་ཡག་བྱས་པ་ཡིན་ན་དོན་ཚན་ཁག་དྲུག་ཙམ་འདྲ་བོ་ཅིག་ཡོད་རེད་ད་བོད་ནང་གི་གནས་སྟངས་དང་བོད་ནང་གི་ཨ་ནི་སྤུན་ཟླ་རྣམ་པའི་སེམས་ཁོང་ལ་ཡོད་བསྡད་པས་དེ་འདྲ་ཡིན་དུས་དེ་རིམ་པས་ད་འཛམ་བུ་གླིང་གི་ཅིག་རྒྱལ་སྤྱིའི་སྡིངས་ཆ་གང་ཡིན་ན་དེ་བཤད་ཡ་དེ་ང་ཚོའི་འགན་ཆགས་བསྡད་ཡོད་རེད་དེ་གི་ད་ལས་འགན་དང་པོ་དེ་ག་རེ་བྱས་ཏེ་ང་ཚོའི་གཞིས་ལུས་རྒྱ་ཆེ་མི་མང་གི་མགྲིན་ཚབ་བྱེད་ཡ་དེ་རེད། ཨ་ནི་ལས་འགན་གཉིས་པ་དེ་ང་ཚོ་བཙན་བྱོལ་ལ་ཡོད་པ་ཡིན་ཙང་ང་ཚོའི་བཙན་བྱོལ་འཐབ་རྩོད་འདི་གི་སྣེ་ཁྲིད་པ་ཞིག་བྱེད་དགོས་ཀྱི་ཡོད་རེད། འདི་ཡི་སྣེ་ཁྲིད་པ་བྱེད་དགོས་པ་དེ་ཁར་དེ་ཚོ་གི་གནད་འགག་གཅིག་གི་དོན་ཚན་རིམ་པ་བཞི་གི་ཐོག་ནས་བྱེད་དགོས་པ་ཅིག་ཆགས་བསྡད་པ་རེད། ལྷག་པར་དུ་ང་རང་ཚོའི་ཁར་དེ་ཚོ་གི་ད་ལྟ་གི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཅིག་གི་ལོགས་རེ་ད་འོས་མི་ལ་ལངས་ཀྱི་ཡོད་ཙང། ང་ཚོའི་བཙན་བྱོལ་གྱི་སྒྲིག་འཛུགས་དེ་འཐབ་ཕྱོགས་ཀྱི་སྒྲིག་འཛུགས་ཅིག་ཡིན་ཙང་ཨ་ནི་དེའི་ནང་གི་མང་གཙོའི་ཀ་བ་གསུམ་དེ་ཅིག་བཤད་གི་ཡོད་རེད་ལྷག་པར་དུ་དེའི་ནང་གི་གནད་འགག་ཆེ་ཤོས་དེ་ཁྲིམས་བཟོ་ལྷན་ཚོགས་རེད་ད་ཁྲིམས་བཟོ་ལྷན་ཚོགས་ཀྱི་འཐུས་མི་ཅིག་ལ་ཨ་ནི་རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤ་ཡ་གི་ད་ཨོས་ཏྲེ་ལི་ཡ་ས་གནས་ཁུལ་ནས་ད་ལངས་གི་ཡོད་དུས་ཁྲིམས་བཟོ་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་ཨ་ནི་ཅིག་གི་རྒྱུས་མངའ་ཡོད་པ་དང་དེའི་ཆ་ཤས་ལེན་དགོས་པ་དང་དེ་ལ་ཧ་ཅང་གི་གནད་འགག་ཅན་གྱི་ད་ལས་འགན་ཆེན་པོ་ཅིག་ཁྲིམས་བཟོ་ལྷན་ཚོགས་རང་གི་ཐོག་ནས་ག་རེ་བྱེད་ཅིག་གི་འཛིན་སྐྱོང་བཀའ་ཤག་སྟངས་འཛིན་བྱེད་ཡག་གི་གནད་དོན་དེ་རེད་ད་ལས་བསྡོམས་སྙན་སྒྲོན་གྱི་སྐབས་ཡིན་ན་ཆོག་སྔོན་རྩིས་གཏན་འབེབས་ཀྱི་སྐབས་ཡིན་ན་ཆོག་གི་ལས་དོན་གཉིས་ཀྱི་ཐོག་ནས་ང་ཚོའི་ཁྲིམས་ཀྱི་ཨ་ནི་ཅིག་གི་ད་ལྟ་བཅའ་ཁྲིམས་རིན་པོ་ཆེ་ཟེར་ཡ་ད་ལྟ་ཁྲིམས་སྒྲིག་གང་ཡིན་པའི་ནང་དེའི་ལས་འོག་ལ་ཡོད་བསྡད་པ་ཡིན་དུས་བཅའ་ཁྲིམས་རིན་པོ་ཆེ་གཏན་འབེབས་གནང་མཁན་དེ་དེ་ལ་ཅིག་བསྐྱར་བཅོས་དགོས་ཀྱི་ཡོད་པའི་ནང་དེའི་ནང་ལམ་དེ་ཆ་ཚང་ལོ་ཁྲིམས་བཟོ་ལྷན་ཚོགས་ཀྱི་འགན་དབང་ཡིན་ཙང་ད་དེ་ཡི་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་གཅིག་དེ་རེད་གཉིས་པ་ནི་ཨ་ནི་ད་སྤྱི་འཐུས་ལངས་གྱི་འདུག་ལས་འགན་གཉིས་པ་དེ་གི་ག་རེ་ལབ་ན་ཨ་ནི། ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་བསྡད་པའི་དོན་གཅོད་ཁག་ཚོ་འཛིན་སྐྱོང་གི་ཁྱབ་ཁོངས་ཡིན་ཙང། ང་ཚོ་ག་རེ་ཟེར་ཁྲིམས་བཟོ་ལྷན་ཚོགས་ཀྱི་འཐུས་མི་ཡིན་ཙང་དོན་གཅོད་ཁག་གི་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་རྒྱུས་ལོན་བྱེད་ཡ་དང་ག་འདྲ་ཆགས་ཀྱི་ཡོད་མེད་དེ་གནད་དོན་ཆེན་པོ་གཅིག་ཆགས་བསྡད་ཡོད་རེད། འོ་དེ་འདྲ་ཅིག་ཐོག་ནས་འགྲོ་གི་རེད་ད་དེ་གསུམ་པ་དེ་ལ་ཨ་ནི་ག་རེ་ཟེར་ཅིག་གི་ང་ཚོ་གི་ཅིག་ཕྱི་ལོགས་ན་ཡོད་པའི་བོད་དོན་རྒྱབ་སྐྱོར་བ་དེ་ཚོ་ལ་ཨ་ནི་འབྲེལ་བ་དམ་ཟབ་ཡོད་དགོས་པ་དང་ཅིག་སྔར་ད་ཉམས་ཆག་སོང་འདུག་ན་སླར་གསོ་བྱེད་ཡ་དང། ཨ་ནི་ད་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོ་བྱེད་ཀྱི་གནད་དོན་དེ་ཧ་ཅང་གི་གནད་འགག་རེད་གང་རེད་ལབ་ན་ང་རང་ཚོའི་གི་བོད་གི་བདེ་སྡུག་འདི་ཨ་ནི་ང་རང་ཚོའི་བོད་པ་གི་སེལ་དགོས་གི་ཡོད་རེད་ད་ཡིན་ན་ང་ཚོ་ལ་ཅིག་ཤེས་རྒྱ་ཡོད་དུ་གང་ན་ཡོད་ན་རྒྱབ་སྐྱོར་བ་དེ་ཧ་ཅང་དགོས་གལ་ཆེན་པོ་རེད་བ། ལེས་ཨ་ནི་ཨ་མཐའ་མ་དེ་ལ་ད་ང་ཚོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་སྟོད་ལ་བོད་མི་མང་སྤྱི་འཐུས་ཀྱི་སྔོན་འགྲོའི་འོས་བསྡུ་ཆེན་མོ་དེ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་མི་རེ་རེ་ལ་ཅིག་འོས་ཤོག་རེ་རེ་ཐོབ་ཐང་ཡོད་དུས་ཨ་ནི་ཁྱེད་རང་ལ་འོས་བླུག་དགོས་པའི་རྒྱུ་མཚན་ག་རེ་ཡོད་ན།

ཨ་ནི་ཡིན་ན་ཡང་ད་མི་མང་གི་ནང་ནས་འདེམས་དགོས་ཀྱི་ཡོད་དུས་ང་ཚོ་ཡིན་པས་ན་དང་དུ་བླངས་ནས་ད་ལྟ་བར་དུ་སོ་སོ་གི་མི་ཚེ་གི་བརྒྱུད་རིམ་གྱི་བློས་བཏང་བྱས་བཞག་པ་དང་དཀའ་ལས་རྒྱབ་བཞག་པ་ཡིན་དུས་ངའི་ངོས་ལྟ་བུ་ཟེར་ན་ང་རང་གི་མི་མང་གི་སྣེ་གཅིག་ཁྲིད་ཐུབ་ཀྱི་འགྲོ་བ་མི་མང་གི་གཞི་རིམ་མང་ཚོགས་ཀྱི་དངོས་གནས་གཉོམ་ཆུང་མི་མང་འདིའི་གི་ཨ་ནི་བསམ་བློའི་ནང་ལ་ཡོད་བསྡད་པ་ཁོ་བཤད་ས་ཡིན་ན་བཤད་ས་མ་རག་པའི་དཀའ་ངལ་ཡོད་བསྡད་པ་འདི་ཚོ་གི་བདེ་བ་བདེ་སྡུག་ལ་འགན་འཁྱེར་བའི་ཐོག་ནས་གལ་སྲིད་མི་མང་གི་ང་ལ་ཡིད་ཆེས་བྱས་པས་ན་ངས་དེ་ཡར་བསྐྱལ་ས་ད་བསྐྱལ་ཐུབ་ཀྱི་འགྲོ་བ་བསམ་བསམ་གི་གདེང་ཚོད་དེ་ཨ་ནི་འདས་པའི་ད་གང་ལྟར་ལོ། བཅུ་གཅིག་བཅུ་གཉིས་ཀྱི་ཨ་ནི་ཅིག་ཉམས་མྱོང་ལ་གཞི་བཞག་པའི་ཐོག་ནས་ཨ་ནི་སོ་སོ་གི་གདེང་ཚོད་དེར་སླེབས་བསྡད་པ་རེད། དེ་འདྲ་ཡིན་དུས་ད་གཙོ་བོ་མི་མང་གི་དོན་གྱི་བདག་པོ་ཡིན་ཙང་མི་མང་གི་བསམ་བློ་བཏང་ནས་འགྲིག་གི་ཡོད་དང་མེད། ཨ་ནི་ལས་ཀའི་ཉམས་མྱོང་དང་འདས་པའི་བརྒྱུད་རིམ་གྱི་ཁྲོད་ནས་ལས་ཀ་ག་རེ་ག་རེ་བྱས་ཤག་འོ་དེ་འདྲས་དེ་ད་སྤྱིར་བཏང་གི་མི་བརྒྱ་ཆ་བརྒྱ་ཐམ་པ་གི་བློ་ཁ་གང་བ་ཞིག་བྱེད་ཐུབ་ཡ་ཁག་པོ་རེད་བ་བྱེད་ཐུབ་ཀྱི་མ་རེད་ད་ཡིན་ན་གང་ལྟར་ཁོ་དམངས་གཙོ་ཡིན་ཙང་འགྲོ་རིམ་གྱི་ཐོག་ནས་མི་མང་གི་བསམ་བློ་བཏང་ལྷག་པར་དུ་ང་རང་ཚོ་བོད་པ་མི་མང་ཡིན་པས་ན་ད་བཙན་བྱོལ་ནང་ཡོད་བསྡད་པ་དེ་ཚོ་ན་ཧ་ཅང་གི་གོ་སྐབས་ཡག་པོ་ཐོབ་ཡོད་རེད། རྩེ་མོར་ཁོང་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེའི་ལམ་སྟོན། ཨ་ནི་ལྷག་པར་དུ་ང་རང་ཚོའི་ཅིག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ལམ་སྟོན་མང་པོ་ཡོད་བསྡད་པ་ཡིན་དུས་མི་མང་གི་དམངས་གཙོའི་གོ་རྟོགས་ཟེར་ཡ་དེ་གང་ལ་གང་འཚམ་གོ་སྐབས་ཡོད་བསྡད་པ་རེད་སྦྱང་མཁན་ཅིག་ཡིན་པས་ན་དེ་འདྲ་ཡིན་དུས་དེ་ཏན་ཏན་མི་མང་གི་ངོས་ནས་བསམ་བློ་བཏང་ནས་བླུག་གི་རེད་བསམ་གི་ཡོད། ཨོ་དེ་འདྲ་ཅིག་ཡིན་ཨ་ནི་ལྷག་པར་དུ་མི་མང་ལ་དོ་སྣང་ཆེན་པོ་འདུག་ད་ལོ་ལྟ་བུ་ཟེར་ན། ད་ང་ཚོ་ཅིག་དེབ་སྐྱེལ་བྱེད་མཁན་སོ་སོ་གི་དྭང་བླངས་དཔྱ་དངུལ་ལག་དེབ་དེབ་སྐྱེལ་བྱེད་མཁན་དེ་འདྲ་ཧ་ཅང་གི་མང་པོ་རེད། ཨོ་དེ་འདྲ་ཡིན་དུས་ད་སོ་སོ་གི་གང་ལྟར་ཞབས་ཞུ་ཐུབ་མཁན་ཅིག་འདེམས་གི་ཡོད་རེད་དེ་འདྲ་ཡིན་དུས་དེ་མི་མང་དོན་གྱི་བདག་པོ་ཡིན་དུས་ཁོང་ཚོས་ཐག་བཅད་གི་རེད་བསམ་གི་ཡོད། ལེས་རྒོད་ཚང་ཉི་རྒན་ལགས་ཨ་ནི་དེ་རིང་ཁྱེད་རང་གིས SBS བོད་སྐད་ལ་བཀའ་མོལ་གནང་བ་ལ་བཀའ་དྲིན་ཆེ།
ཨོ་ཐུགས་རྗེ་གནང་པད་མ་སྒྲོལ་དཀར་ལགས་བཀའ་དྲིན་ཆེ་ཁྱེད་རང་གོ་སྐབས་གནང་བ་དེ་ཡག་པོ་ཞེ་དྲག་བྱུང་ཐུགས་རྗེ་ཆེ།